བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས་ཁ་རེལ། Schwarzenberg། མཆོག་ཉེ་ཆར་དགོངས་པ་རྫོགས་པར་ཁོང་གི་ནང་མི་ལ་ཐུགས་གསོ་འཚམས་འཕྲིན་མཛད་པ་གི་གནས་ཚུལ་སོགས་གསར་འགྱུར་ཁག་དང། ཨ་རིའི་སྲིད་འཛིན Joe Biden དང་རྒྱ་ནག་གི་སྲིད་འཛིན Xi Jinping།

ཁོང་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་དམ་པ་སྐུ་ཞབས Vaclav Havel མཆོག་གི་གཞུང་ལས་ཁང་གི་སྤྱི་ཁྱབ་བློན་ཆེན་གྱི་མཛད་ཁུར་ཞུས་པ་དང་དེ་རྗེས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གྱི་མཛད་ཁུར་བཞེས་སྐབས་ནས་བཟུང་ངོས་དང་ངོ་ཤེས་ཡིན་ཞིང་ཁོང་གིས་ཕྱི་སྲིད་བློན་ཆེན་གྱི་མཛད་ཁུར་བཞེས་པའི་སྐབས་ཤིག་ལ་ངོས་རང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague དུ་བསྐྱོད་སྐབས་ཁོང་གི་གནམ་གྲུ་གི་ནང་ལྷན་དུ Brussels ལ་བསྐྱོད་རྒྱུའི་གོ་སྐབས་བྱུང། ངོས་ནས་ཁོང་གི་གནས་བབ་ལ་རྗེས་སུ་ཡི་རངས་ཞུ་རྒྱུ་དང།

Marc N Casper གཙོས་པའི་ཨ་རིའི་ཚོང་དོན་མགོ་ཁྲིད་མང་པོ་ཞིག་དགོང་དྲོ་གི་གསོལ་སྟོན་ཚོགས་ཡུལ་ཧ་ཡ་ཏི་མགྲོན་ཁང་གི་མདུན་དུ་བོད་མི་དང་ཡུ་གུར་ལྷོ་སོག་པོ་སོགས་ཀྱི་ལས་འགུལ་བ་མང་པོ་ཞིག་འཛོམས་ནས་ངོ་རྒོལ་སྐད་འབོད་བྱས་པ་རེད་ལ་སྐབས་དེར་བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཚོགས་མི་ཚེ་ལྷ་རྫོང་བཟང་ལགས

ད་རེས་ཀྱི་ཨེ་ཤི་ཡ་ཞི་བདེ་རྒྱ་མཚོ་གི་དཔལ་འབྱོར་ཚོང་དོན་ལྷན་ཚོགས་ཀྱི་ཟུར་ལ་ཨ་རིའི་སྲིད་འཛིན་ཇཱོ་སྦའེ་ཏན་མཆོག་གིས་སྣེ་ལེན་གྱི་གསུང་བཤད་གནང་བའི་ཁར་འགྲོ་བ་མིའི་ཐོབ་ཐང་ནི་ཀུན་ལ་མཁོ་བ་དང་རྒྱལ་ཁབ་ཚང་མས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱེད་རྒྱུའི་ལས་འགན་ཡོད་པ་དང། སྲིད་འཛིན་མཆོག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཤིན་ཅང་དང་བོད་ཧོང་ཀོང་ཚུད་པ་གི་འགྲོ་བ་མིའི་ཐོབ་ཐང་དེ་རྡོག་རྫིས་གཏོང་བའི་ཐད་ཐུགས་འཚབ་ཡོད་པ་གླེང་ཡོད་པ་ཕོ་བྲང་དཀར་པོས་སྲིད་འཛིན་གྱི་གསུང་བཤད་རྣམས་ཡིག་ཐོག་ནས་ཡོངས་ཁྱབ་གནང་བའི་ནང་བཀོད་འདུག།

སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་གི་ལས་དོན་མུ་མཐུད་སྐྱོང་དགོས་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་ཉིན་གྲངས་ལྔ་ཚོགས་གཏན་འཁེལ་བའི་གསལ་བསྒྲགས་གནང་འདུག་གསལ་བསྒྲགས་ནང་འཁོད་དོན་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་བཙན་བྱོལ་བོད་མི་གི་བཅའ་ཁྲིམས་དོན་ཚན་ཞེ་དགུ་པ་གི་ནང་གསེས་གཉིས་པ་ལྟར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་མཛད་དགོས་བྱུང་ན་ཚོགས་གཙོ་སྦྲེལ་པོས་ཚོགས་འདུའི

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིར་མ་འབྱོར་གོང་ནས་བོད་དང་རྒྱ་རིགས་དམངས་གཙོ་རྩོད་ལེན་པ་སོགས་ཀྱིས་རྣམ་པ་འདྲ་མིན་གྱི་སྒོ་ནས་ངོ་རྒོལ་ཤུགས་ཆེ་བྱས་པ་མ་ཟད། ཕྱི་ཚེས་བཅོ་ལྔ་ཉིན་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཧོང་ཀོང་དང་ཤར་ཏུར་ཀི་སི་ཐན། ཡུ་གུར་མི་རིགས་སོགས་དམངས་གཙོ་དང་རང་དབང་ལ་དགའ་བའི་རྒྱ་ཆེ་གི་མི་མང་གིས་སྲིད་འཛིན་ཞི་ཅིན་ཕིང་ལ་སྔར་དང་མི་འདྲ་བར་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་བ་རེད།

ད་དེ་རིང་ང་ཚོ་སྐབས་དོན་གླེང་མོལ་གི་ལེ་ཚན་འདིའི་ནང་ལ་ཡང། ཉེ་ཆར། ཨ་རིའི་སྲིད་འཛིན Joe Biden དང་རྒྱ་ནག་གི་སྲིད་འཛིན Xi Jinping གཉིས་ཨ་རིའི་གི California གི་མངའ་སྡེའི་ནང་ལ་ཡང་མཇལ་འཕྲད་གནང་བ་གི་སྐོར་གི་གནས་ཚུལ་དེའི་ཐོག་ནས་བགྲོ་གླེང་ཞུ་གི་ཡིན། དེ་རིང་ལེ་ཚན་འདིའི་ནང་ལ་ཡང། རྒྱ་བོད་གཉིས་ཀྱི

ཨ་རི་དང་རྒྱ་ནག་བར་དབྲག་གི་གནམ་གྲུ་དེ་ཡར་རྒྱས་མང་རུ་གཏང་དགོས་རེད་ལབ་ཡ་ད་ནི་སློབ་ཕྲུག་ཕན་ཚུན་བར་གྱི་བསམ་ཚུལ་བརྗེ་ལེན་བྱས་རྗེས་འདི་ག་ལས་གཞི་ཅིག་སྤེལ་དགོས་ས་རེད་དེ་ཚོ་ཡང་མང་རུ་གཏང་དགོས་རེད་ཟེར་གང་ལྟར་ཕྱོགས་སྒང་ག་ཐོག་ནས་ཅིག་གླེང་ནས་བསྡད་སོང་ད་ད་ནི་ལྷག་པར་དུ་ཨ་རི་སྲིད་འཛིན Biden གྱི་གསར་འགྱུར་བརྒྱུད་ལམ་ཁག་ལ་ག་རེ་ལབ་ཟེར་ན་ཐག་རིང་གི་བརྡ་འཕྲིན་དེའི་བརྒྱུད་ནས་ང་གཉིས་ཕན་ཚུན་བར་དབྲག་ལ་ཡ་ཅིག་ཁ་གསང་པོ་བྱས་ནས་ཁར་ཁུ་བཏུག་བྱས་ནས

མི་ངན་གྱི་ཛ་དྲག་གི་གནད་དོན་འདི་ཚོ་གླེང་མོལ་བྱེད་ཡག་མ་ཐག་དོན་དག་བཅོས་བྱེད་ཡག་གི་ཆུས་ཐིག་གི་མིན་ཐིག་བྱེད་བཅོས་ཟེར་ཡག་ཅིག་ཡོད་རོ། རྒྱ་སྐད་ནང་བཤད་དང་དེའི་སྒང་ལ་ཁོ་བྱེ་བྲག་འབྲུག་ཐུག་གི་ཡོད་མ་དེ་འཛམ་གླིང་གི་འགྲོ་སྟངས་ཁོ་རང་རེད་དེ་ཨ་རི་གྲོས་ཚོགས་ཀྱི་ཉན་ཐོས་ནང་དག་རང་ཤི་འདུག་ར། ཤི་ཁྲག་གི་གནད་དོན་སྒང་ལ་གསུངས་ཀྱང་ར། དེ་འདྲ་བོ་འདྲ་བོ་རེད་ད་ཁོ་གཉིས། བྱེད་དགོས་ཡག་གི་རྒྱུ་མཚན་དེ་ད་དཔེ་དེ་ཨ་རི་དང་ཁོ་གཉིས་ཛ་དྲག་གི་དཀའ་ངལ་ཅིག་འཕྲད་འདུག་ར་བ། ད་དེའི་ནང་ལ་ཛ་དྲག་གི་དཀའ་ངལ་དེ་ཅིག་མུ་མཐུད་དུ་ཛ་དྲག་ཏུ་མ་འགྲོ་ཡག་དང་ཨ་ནི།

དོན་དངོས་ཐག་གཅོད་བྱེད་ཡ་ལས་མཚོན་བྱེད་རང་བཞིན་ཤང་ཏན་བྱེད་ཤེས་གི་ཚད་མཐོ་བོ་རེད། དེ་འདྲའི་ངང་ད་ཅིག་གོང་ནས་གསུངས་ཡ་ནང་བཞིན་ད་ཁོ་རང་ཚོ་གིས་ཐག་གཅོད་བྱེད་ཡ་དེ་ཅིག་དམག་དོན་གི་ཕྱོགས་ནས་ནས་ཅིག་ད་འབྲེལ་བ་བྱེད་ཡ་མུ་མཐུད་དུ་འབྲེལ་བ་བྱེད་ཡ་དང་ད་ནང་བཞིན་ད་དུག་རྫས་དང་ཁོར་ཡུག་དང་དེ་འདྲ་མང་པོ་ཅིག་བཤད་འདུག་ཡིན་ན་ར་ཅིག་གནད་དོན་འདིའི་ཐག་གཅོད་ཡ་ཡིན་ཟེར་ཡ་དེ་འདྲ་གཅོད་ཐེ་གི་འོན་ཏེ་ཁོ་རང་ཚོས་གསུངས་མི་འདུག་དེ་འདྲའི་སྒང་ལ་ད་ངས

ལས་རྗེས་དུ་སོ་ཕར་ཚུར་ཐུག་འཕྲད་བྱས་ནས་ཐུག་གི་ཡིན་ཟེར་ཡ་སྐད་ཆ་དེ་འདྲ་ནང་དེ་གསར་འགྱུར་དེ་ནང་བལྟ་དུས་བཤད་ཤག་དེ་བྱེད་དུས་ཁྱེད་རང་གི་བལྟས་པས་ན་བཟང་ཕྱོགས་ཀྱི་རྣམ་པ་ཅིག་ད་མུ་མཐུད་དེ་ཁོ་རང་གཉིས་འབྲེལ་བ་ཡ་གཏན་གསར་དུ་འགྲོ་ཡ་གི་དེ་འདྲ་གི་དུས་རྒྱུན་ནས་དེ་འདྲ་མཐོང་གི་འདུག་ཏུ། ཡང་མིན་ན་དེ་མཚན་ལྡན་དེ་ཡང་ད་ལྟ་ད་ག་རེ་ཟེར་ཅིག་རྣམ་འགྱུར་བསྟན་པ་ཙང་གི་མ་གཏོགས་དངོས་སུ་ལག་ལེན་བསྟར་ཆོག་པ་ཅིག་འགྲོ་གི་མ་རེད་བསམ་གི་འདུག་ག་འདྲ་བསམ་གི་འདུག། དེ་ནི་དོན་དེ་རེད་ད། ད་ལྟ་ཁོ་གཉིས་ཐུག་དགོས་ཡ་དེ།

ཨ་ནེ་ཁོ་གཉིས་ཆ་གིས་མུ་མཐུད་དུ་འབྲེལ་བ་བྱེད་ཀྱི་ཡིན་མུ་མཐུད་དུ་སྐད་ཆ་བཤད་ཀྱི་ཡིན་ཟེར་བ་དེའི་རིགས་རེད། དེས་འདི་སྒང་ལ་དེ་འདྲ་གི་ཉེན་ཁ་དང་ཛ་དྲག་གི་ཉེན་ཁ་ཡོད་ཡ་གི་གནད་དོན་དེ་སྒང་ལ་ཕྱོགས་གཉིས་ཆ་གིས་ཕྱི་འབྱེད་བྱེད་ཡ་གི་མོས་མཐུན་ཡོད་རེད། ད་གནད་དོན་ཁ་ཤས་ཅིག་ལ་ཨ་མི་རི་ཀ་དང་རྒྱ་ནག་གཞུང་གཉིས་ཆ་གིས་ཐག་གཅོད་མ་ཐུབ་ཡ་དང་ཨ་ནེ་ཉེན་ཁ་དེ་སེལ་མ་ཐུབ་ཡ་གི་གནད་དོན་མང་པོ་ཅིག་ཡོད་རེད། དེའི་རིགས་ཡིན་ན་ནི་རྒྱ་ནག་གི་དམིགས་ཡུལ་ནི་ཨ་ནི་འཛམ་གླིང་གི་ད་ཁོ་འགོ་ཁྲིད་བྱེད་ཀྱི་ཡིན་ཟེར་བའི་ཧམ་པ་དེ་བཅངས་ཡོད་རེད་ཨ་མི་རི་ཀ་ནི་ད་ལྟ་ད་འཛམ་གླིང་གི་འགོ་ཁྲིད་འདྲ་བོ་ཆགས་བསྡད་ཡོད་རེད་དེ་འདི་སྒང་ལ་ཨ་ནི་རྒྱ་ནག་འགོ་ཁྲིད་བྱེད་བཅུག་ཡ་གོ་ས་ཁོ་རང་ཡོད་མ་རེད་འཛམ་གླིང་ནི་འགོ་ཁྲིད་གཉིས་ཡོང་སྲིད་ཡ་ཡོད་མ་རེད་དེ་འདི་སྒང་ལ་ཨ་ནི་གལ་ཏེ་རྒྱ་ནག་འགོ་ཁྲིད་ཆགས་ཡ་ན་ཨ་མི་རི་ཀ་མར་ཕབ་བཅུག་དགོས་རེད་དེ་འདྲ་དེ་འདྲ་གི་གནས་སྟངས་གཅིག་ཆགས་ཡ་འདི་སྒང་ལ་དེའི་ལོའི་ཁོ་རང་ཚོ་གི་ད་རྒྱལ་སྤྱིའི་སྒང་གི་འཐབ་རྩོད་དེ་ཐག་གཅོད་ཐུབ་ཡ་ཡོད་བ་མ་རེད། ག་རེ་ཡིན་ན་རྒྱ་ནག་གི་རྒྱ་ནག་གི་ཁེ་ཕན་ཞིག་ཆགས་པ་རེད་ཨ་མི་རི་ཀ་གི་ཁེ་ཕན་ལ་གནོད་དགོས་རེད་དེ་འདི་སྒང། དེ་འདྲ་གི་གནད་དོན་དེ་ཚོ་ཐག་གཅོད་ཐུབ་ཀྱི་ཡོད་བ་མ་རེད་དེ་གྲོས་མོལ་ནང་ཡང་ཡོང་ཡ་ཁག་པོ་རེད་ཡིན་ན་ཡང་ད་ཛ་དྲག་གི་ཉེན་ཁ་ཡོད་ཡ་གི་གནད་དོན་དེ་ཚོ་སྒང་ལ་ཁོ་ཚོ་གྲོས་མོལ་བྱས་འདུག་དེ་ལ་གྲུབ་འབྲས་ཡང་རིམ་བཞིན་སླེབས་ཡོང་གི་རེད་བསམ་གི། ཨུ་ཧུ། ལྷག་པར་དུ་ཁོ་རང་ཚོ་གི་དེ་དམག་དོན་གྱི་ཐོག་ལ་སྔན་མ་འབྲེལ་བ་ཡོད་དེ་དེ་ཆད་ནས་ད་ད་ལྟ་ཡང་བསྐྱར་གསོ་བྱེད་གི་ཡིན་ཟེར་སྐད་ཆ་དེ་འདྲ་ད་ནི་སྨན་དུག་རྫས་དེ་ནི་རྒྱ་ནག་ནས་ཚུར་ཨ་རི་ལ་ཡོང་ནས་ཨ་རི་གི་ཁྲོམ་ར་ནང་ལ་ད་མི་མང་གི་ཨ་རི་མི་མང་མང་པོ་བསད་གི་ཡོད་ལ་ཡང་སྨན་དེ་གི་དེ་འདྲ་སྐད་ཆ་བྱས་ཡོད་རེད་ད་ད་རེས་པོ་ཚེ་དེ་སྐོར་ལ་ཡང་ཁོ་རང་ཚོས་ཀྱི་ཕྱག་ལས་གནང་གི་ཡིན་ཟེར་སྐད་ཆ་དེ་བརྗོད་ནས་དེ་ཐོག་ལ་ཁྱེད་རང་གི་ད་ད་དྲིན་དྲིན་འདུག་ཟེར་དེ་ཐོག་ནས་གསུང་དགོས་པས།

ལྷག་པར་དུ་དམག་དོན་དངུལ་གྱི་ཉེན་ཁ་དེ་ཚོ་སེལ་ཡག་ལ་ཕྱོགས་གཉིས་ཆ་གིས་འབད་བརྩོན་བྱེད་ཀྱི་ཡོད་རེད། ད་ཐ་ཇིག་གི་ཅིག་རྒྱ་ནག་གི་ཨ་ཕི་རི་ཀ་གི་ཚབ་བྱེད་ཡ་གི་ཧམ་པ་ཡོད་ཡ་དེ་ཚོ་ད་ཐག་ཆོད་ཡོད་མ་རེད་མུ་མཐུད་དུ་འགྲན་རྩོད་དང་མུ་མཐུད་དུ་འཐབ་རྩོད་བྱས་ཏེ་འགྲོ་དགོས་ཡ་གི་གནས་སྟངས་ཅིག་གསལ་བོ་རེད་ལ། ལགས་སོ་ལགས་སོ། དེ་ནས་ད་རེང། ཨ་རིའི་སྲིད་འཛིན་བྷའི་དན་གྱིས་དམིགས་བསལ་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཡ་ད་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གླེང་རེད་ཟེར་ཡ་དེ་ནང་ནས་དམིགས་བསལ་བོད་ཟེར་ཡ་གྱིས་བོད་དང་ཤིན་ཅང། ཧོང་ཀོང་དང་ནི་ཐའེ་ཝན་དེ་ཚོ་གི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་ཡ་ཁོང་གི་དངོས་གནས་ཞེ་དྲག་ཨ་ནི་ཡག་པོ་ཡོད་རྒྱ་ནག་ནང་ལ་ཡོད་མ་རེད་དེ་སྐོར་ལ་ཁོང་གིས་བློ་འཚབ་བྱེད་ཀྱི་ཡོད་ཟེར་ཡ་སྐད་ཆ་དེ་བཤད་བཤད་དེ་ཡ་དེ་ཚོ་འདུག་ཡིན་ནའི་རྒྱ་ནག་གི་ངོས་ནས་རྣམ་འགྱུར་ག་རེ་བསྟན་ཡོད་མེད་གསར་འགྱུར་ནང་དུ་ཅི་ཧ་གོ་གི་མི་འདུག་དེ་དང་མཉམ་དུ་ཨ་རིའི་སྲིད་འཛིན Biden གྱིས་གསར་འགོད་ལྷན་ཚོགས་ཀྱི་སྐབས་སུ་ལ་ཡ། རྒྱ་ནག་གི་སྲིད་འཛིན Xi Jinping སྲིད་དབང་སྒེར་གཅོད་བྱེད་ཀྱི་རེད་ཟེར། Pet། མིང་གསལ་པོ་གསལ་རྐྱང་གི་བསྟན་ལས་ཁག་ལ་ཡ། དེ་དངོས་ཡོད་གནས་སྟངས་དེ་འདྲ་ཅིག་ཆགས་ཡོད་རེད་སྔོན་མ་ཡང་བཤད་མྱོང་ད་ལྟ་དེ་འདྲ་རེད། དམིགས་བསལ་གྱིས་ལ་ཡ། ད་ང་ཚོ་རྒྱལ་ཁབ་བར་དུ་ག་དེ་ཁོ་དེ་སྒྲོམ་གཞི་ཁྱོན་ནས་འདྲ་གི་མ་རེད་ཟེར་ཁོ་གིས་གསལ་པོ་གསལ་རྐྱང་གིས་དེ་འདྲ་ཅིག་བཤད་འདུག་ད་དེ་ཚོ་ཐོག་ནས་ཡང་མཚོན་གྱི་ཡོད་རེད་ཁྱེད་རང་གིས་ག་རེ་ཧ་གོ་ཐུབ་ཀྱི་འདུག། རེད་ལ་ད་ལྟ་གོང་ནས་ཁྱོད་ཚོས་གསུངས་པ་དེ་རེད་ཨ་མི་རི་ཀ་གི་སྲིད་འཛིན་གྱིས་ཨ་ནི་ཞི་ཅིན་ཕིང་ཁོ་རང་ག་འདྲ་ཅིག་ཡིན་པ་དང་རྒྱ་ནག་དམར་ཤོག་གི་གཞུང་གི་སྒྲིག་འཛུགས་ལམ་ལུགས་དེ་ག་འདྲ་ཅིག་ཡིན་པ་ལྟ་བུ་དེ་གསལ་བོ་སྟོན་ཚར་རེད། ང་ཚོ་ཨ་མི་རི་ཀ་གི་སྒྲིག་གཞི་མང་གཙོའི་རང་དབང་གིས་མང་གཙོའི་རྒྱལ་ཁབ་ཀྱི་ལམ་ལུགས་དེ་ཆགས་བསྡད་པ་རེད། རྒྱ་ནག་དམར་ཤོག་གཞུང